སོ་སོའི་སྡོད་ཡུལ་ཁང་པ་དང་དེའི་འདུན་ཚོ་གང་ག་ལ་ཡིན་རྒྱུ་གསོན་པོ་བྱེད་གསོན་རྐྱེན་ལ་རེ་བ། དེ་ཡི་འདུན་ཚ་ཡིན་ན་ཁོ་གསོན་རྐྱེན་ལ་མ་འགྲོ་འཆི་བྱེད་རྐྱེན་ལ་འགྲོ་བས་ན་ཨ་མི་རི་ཀ་ཡི་ཁང་པ་གཉིས་དེ། མི་དེའི་ནང་ལ་ལས་ཀ་བྱེད་མཁན་ག་ཚོད་ཡོད་ན་ཡང་བོད་དེ་ད་ཕར་ཕྱིན་སྟོང་ཕྲག་ལྔ་དྲུག་དེ་འདྲ་ཤི་བོ་དེ་འདྲ་ཡོད་རེད་འདུག་ཨ་ད་དེ་ཚོ་གང་ག་ལ་གསོན་པོ་ལ་བྱས་ནས་གསོན་པའི་ཐབས་ཤིག་བྱེད་ལ་ཁོ་གསོན་རྐྱེན་བཟོས་པར་བ་བཟོས་ཡོད་ན་ཡང་ཁོ་ལ་མི་གཞན་དག་ཅིག་གིས་ད་ཕྲག་དོག་ཟེར་ན་མི་འདུག་མ་ག་ཕྲག་དོག་ཅིག་ཁོ་མིག་རྐྱེན་བྱས་ནས་དེ་ཁོའི་རྐྱེན་སྟེང་དུ་གང་བྱས།

གར་སོགས་ཏེ་ཁོ་རང་འདས་སའོ། ས་དགུའི་དོན་མེད་དོ་ལ་ཕལ་ཆེར་དབྱིན་ཇིའི་ཕྲུ་གུ་ཡོད་ནམ་མེད་ནམ་མི་ཤེས་དེ་འདྲའི་ཅིག་གང་འདི་བ་ཞིག་ལ་དེ། ཞབས་འདྲེན་བྱེད་རྒྱུ་ཡིན་པ་རེད། ཨེ་འཁོར་བཅས་ཁྱིམ་ཚང་དང་ཡང་འདུ་ཚ་ཁོ་ཚོ་ཞིག་མི་གཞན་དག་ཁྱིམ་ཚང་དང་ཡང་འདུ་ཚ་ཁོ་རང་གྲྭ་པ་ཁོ་རང། དེ་བསྟན་བཤིག་ཚ་པོར་བྱས་རེད་ཁོས་དེ་ཟླ་གམ་རེ་ཡ་གོན་བྱས། ཅིག་དེ་བ་ད་ག་ཟེ་བསྟན་བཤིག་ལྟས་སུ་བླངས་ཡིན་པ་རེད་ཁོ་ཟླ་གམ་དེ་གོན་སྐྱོར་ཞིག་བརྒྱབ་ཡང་འདུ་གུ་རུ་ཚ་བྱས་ཡང་འདུ་ཚ་ཁོ་མ། ད་གིན་དབྱིན་ཇིའི་ཕྲུག་ཚུད་ཡོད་ཟེ་གང་འདི་ཅིག་ཨ་རོ་ཁོ་མ་ཁོ་དེ་ནི་མ། གུ་གུ་བྱས་འདུ་ཚ་མ་ད་པད་ཀོག་གང་ལ། འབྲུ་གཅིག་རྡོག་རྡོག་གཅིག་གཟུགས་པོ། རྨ་ཆུང་གཅིག་བཟོས་དེའི་གོང་ཐང་དེ་ལ་རྐྱེན་དེས་བྱས་ནས་ཤི་བ་དེ་འདྲ་རེད་དེ་རྒྱབ་དང། ང་རང་ཚོ་ལུས་པ་ལ། གར་སོང་རེ་སོ་སོའི་གཟུགས་པོ་དེ་ལ་འཆི་རྐྱེན་འཕྲད་པ་ལ་འཆི་རྐྱེན་ཆུང་ཆུང་གཅིག་གིས་ལམ་སང་བའི་སྲོག་བྲལ་བ་དེ་འདྲ་བྱེད་བྱེད་ཀྱི་འདུག་མ་འདོད་སོང་བའི་འཆི་རྐྱེན་འཕྲད་པ་ལ་དེ་འདྲའི་ཤི་བ་དེ་འདྲའི་སྦས། སྟོབས་ཆེན་པོ་བཟོ་བར་གར་སོང་བ་དེ་འདྲ་རྩ་ནས་དགོས་ཡས་མི་འདུག་བྱས་ཙང་དེ་བྱས་དུས་ཚོད་ལུས་འདི་ཤིན་ཏུ་ཉམ་ཆུང་བ་རེད་བཞག་དེའི་ཆ་ནས་ཀྱང་ལུས་ཁོ་ལ་ཉམ་ཆུང་བ་ཡིན་ཙང་ཟེར་ཉམ་ཆུང་བ་ཟེར་ན་ཁོ་ལ་གནོད་ཆོག་ཆོག་རེད་ཟེར་གྱི་རེད་གནོད་ཆོག་ཆོག་ཡིན་ཙང། ཁོ་ལ་གནོད་ཆུང་གནོད་པ་ཆུང་ཆུང་ཞིག་འཕྲད་ན་ལམ་སང་ཁོས་འཆི་རྐྱེན་བྱས་ནས་གང་བྱེད་ཤི་བ་མི་རྟག་པ་དེ་སོ་སོའི་སྟེང་དུ་ག་དུས་སླེབས་དང་མི་སླེབས་ལ་ངེས་པ་རྩ་ནས་མི་འདུག་ཟེར་ནས་འོ་ཐུག་ས་མེད་དེ་རེད་དེ་རེད་ད་དེའི་བསམ་བློ་བཏང་སྟེ་དེ་འདྲ་ཡིན་ནོ་ཞེས་ནས་བལྟས་ཤིག་ཨ་ལི་གནས་སྐབས་རིང་ལ་ཤི་བ་དེ་འདྲ་མ་བྱུང་ན་ཡང་བས་ཉི་མ་རེ་རེ་ལ་ད་གང་བྱེད་ལག་ལེན་འཁྱེར་ལག་ལེན་འཁྱེར་ཡས་དེ་ད་རེ་ནས་མ་འཁྱེར་ན་འགྲིག་མི་འདུག་བསམ་བྱས་རེད་བ་འདུག་ཟེར་བས་ཤི་བ་དེ་འདྲ་མ་བྱུང་ན་ལག་ལེན་འཁྱེར་ཡས་དེ་ཆོས་བྱེད་འོ་བསམ་པའི་བསམ་བློ་དེ་ད་སྔ་མ་ནས་འཁོར་ན་ཡང། ང་རང་ཚོ་ལ། ཆོས་བྱེད་བོ་བྱེད་བོ་ཟེར་ཡས་དེ་དང། གང་ཐུབ་ཀྱིས་བྱེད་བོ་ཟེར་ཡས་སྒོ་ཁ་ནས་གྲངས་ཀ་བརྒྱབ་པའི་སོར་ཆ་མཚམས་མཚམས་ལ་སེམས་ལ་དྲན་གྱིན་ཡོད་རེད། ཡིན་ན་ཡང། ཁོའི་བར་ར་ཁོ་ལ། དེ་མ་ཡིན་མཁན་གཅིག་གི་ལས་ཀ་གཅིག་དང་དེ་འདྲ་ཞིག་འཁོར་ཡང་མེད་ན་སོ་སོ་ཡང་དེའི་བར་ར་དེ་ལ་ད་ཡིས་བསམ་བློ་བཏང་གིན་བཏང་གིན་ལ་ཡང། རྐྱེན་གཞན་དག་རེ་རེ་ཡང་རྣ་བར་སྐྱིད་པོར་བྱེད་ལམ་སང་ཁོ་ཡོང་དུས་གང་བྱས་ད་གིས་ཆོས། ད་ཉམས་ལེན་ཧུར་ཐག་པ་ཚོ་ཅིག་མ་བྱས་ན་འགྲིག་གི་མི་འདུག་བསམ་མོ་བསམ་གོ་ཁོ་བཞག་ནས། ད་སང་ཉིན་གནངས་ཉིན་སའི་གང་ལ་བ་སྐྱེས་བཞག་ག་རེ་བྱས་ད་དེ་འདྲ་དེ་འདྲ་པ་ཏོ་བས་དེ་འདྲའི་སྐྱེས་ནས་སོ་སོས་སོ་སོ་ལ་མགོ་སྐོར་བཏང་སོ་སོས་སོ་སོ་ལ་བསླུས། བསླུས་ནས་དེ་འདྲ་རྐྱང་རྐྱང་ཕྱིན་བཞག་ད་ད་དུང་དེ་འདྲས་བསྡད་སོང་ན། ད་ཉི་མ་གཅིག་ཤི་བ་འཆི་བ་མི་རྟག་པ་སོ་སོ་སླེབས་སོང་ན་ག་ག་ཡང་འཁྱེར་ཡས་མེད་པ་ཅིག་འགྲོ་དགོས་ཉེན་ཁ་ཆེན་པོ་འདུག་ད་ད་རེ་ནས་གང་ཐུབ་ཐུབ་བྱས་ན་མ་གཏོགས་འགྲིག་གི་མི་འདུག་བསམ་ཞེས་ནས་འོ་ཐུག་ཟེར་ནས། ག་རེ་སོང་རེད་ད་དེ་རེད་འཆི་བ་དགུ་ཕྲུགས་ཟེར་ཁོའི་ནང་ནས་ནམ་འཆི་ངེས་མེད་བསམ་པ་ལ་རྒྱུ་མཚན་གསུམ་སོང་འདུག་བ་དུ་བསམ་ལ་ད་ཐུག་བྱས་ད་དེ་ཡན། ད་གནས་སྐབས་རིང་ད་ལྟ་ཨ་ལི་གནས་སྐབས་ཁག་པོ་རེད་ཤེས་ཤེས་བྱུང་མ་ད་ག་ལེ་ག་ལེ་མ་སོང་སོང་གོམས་པ་ད་མ་སོང་ན་ག་ལེ་ག་ལེ་གང་ཐུབ་ཐུབ་རྒྱག་ཐུབ་ནས་ལང་ཁ་ཁུག་ཧ་ལ་འགྲོ་ཉེན་རེད་ད་འགྲོ་ཐུབ་པའི་དུས་ཚོད་ཅིག་ད་དེ་འདྲ་ཆགས་ཡོང་དུས་གཞི་ནས་ད་དེ་ཞུ་ལ་ད་ད་རེད། ད་གི་ཡ་ནས་དུས་ཚོད་གཉིས་སམ་དེ་ཡ་རེད། འཆི་བ་མི་རྟག་པ་ཟེར་ལ་རང་གི་སྟེང་དུ་ཡོང་རྒྱུ་རང་རེད་ཟེར་ད་གི་དང་པོ་དེ་ལ་བསམ་པར་བ་ད་དེ་མ་ཟེར་བ་བཞིན་ཡོང་གི་མ་ཟེར་བ་བཞིན་ག་དུས་ཡོང་དང་མ་ཡོང་ལ་ངེས་པ་རྩ་ནས་མི་འདུག་བསམ་ཤེས་གཉིས་བསམ་པ་རེད་དེ་འདི་ད་ཤི་རྒྱུ་ཐག་ཆོད་ས་རེད་ཟེར་ད་ཤི་བའི་ཉིན་ཀ་དེ།